ངེས་ཐུབ་པའི་བསྟོད་ཚིག་གནང། ཁུ་བོ་ཤེག་སྐན་བླ་དྭགས་སེ་བྲག་བཞེངས་བླ་དྭགས་ཆོས་རྗེ་ཏོག་དང་རིན་པོ་ཆེ་མཆོག MLC སྟངས་འཛིན་སྐྱོང་ཟུར་པ་ནོར་བུ་རྒྱལ་མཚན་དང་བིས་ཅཱ་ཀ་ར་འཛིན་སྟག་ནམ་སྐམ་སབ་མེ་རྒྱལ་སྐུ་གཤེགས་ཚེ་དབང་ངོ་རུ་ཀུན་ལ་ལྟ་སྐུལ་བཞོ་རྩ་བསྟན་རོགས་རང་སྐྱོང་ཚོགས་པའི་བླ་སྤྱིར་ཀུན་ལ་གཟིགས་བྱེད་ལྷ་ཡུལ་ནོར་སྐྱོབ་བླ་དྭགས་ཀྱི Political Department ནི་སློབ་ཕྲུག་ཀུན་སྤྱན་རས་གོང་ཚད་ལས་ཚོགས་པ་གཟིགས་ས་སྐྱོད་དུ་ཡོད་པའི་ནོག་རྡག་ས་ན་ཚུལ་བཞིར་གཞོལ་ཚོགས་པ་སྤྱན་རས་གོང་ཚད་ལས་ཚོགས་པའི་ནང་ང་ཐུགས་མི་དགོས་ནས་ལོབས་ཏེ་ཡོན་ཏན་ལས་ཁུངས་སོ་སོར་བརྒྱུད་དེ་ལྡ་ནས་བཟོས་ཡར་རྒྱ་སའི་འཆར་གཞི་དགེ་རྒན་དང་ཇུ་ནེ་ར་ཨིན་ཇི་ནེ་ར་དགོས་ནས་སྤོ་ལྡན་དགོས་ནས་སྐོར་ལ་གསུང་འགྲོ་ཚར་ཏེ་ནོག་ཚོགས་པའི་ནང་ང་འཆར་གཞི་ཡར་རྒྱ་ལ་གཟིགས་བྱས་ལ་ཨི་ཨོ་ཕིས་ཕཱིལ་ཡོང་བྱས་ལ་གྲོས་བསྡུར་རྒྱས་པ་སོང་སྟེ་ནོག་འདས་པོ་ནས་སྤྱན་རས་གོང་ཚད་ལས་སྐབས་ཨི་གཟུགས་མོ་ལ་བཅར།

तो अभी दोबारा से एक बार रिव्यू करेंगे अभी ये डीसी साहब भी थोड़ा इसको देख लें कि क्या क्या है उन्होंने इसके ऊपर तो एक बार इसके ऊपर दोबारा से एक मीटिंग कर लेंगे तो जिसमें जो है हम इन ग्रांट्स को जो है कहाँ पे अभी तक क्या स्टेटस है उसके बारे में भी अब चर्चा करें
འདེམས་བསྐོའི་སྐོར་རི Commission ནས་རྒྱལ་ཁག་ལྔ་ཁྲིམས་བཟོ་ཚོགས་པའི་འདེམས་བསྐོའི་ཕིའ་འདེམས་ཤོག་སྩལ་བྱས་དང་གཞན་ཡང་འདེམས་བསྐོའི་ཚིར་ཀའི་སྐོར་ལ་ཚེས་གྲངས་དེ་རིང་སྤེལ་ཏེ་ནོག་རྒྱལ་ཁག Rajasthan Madhya Pradesh Telangana Chhattisgarh དང Mizoram རྒྱལ་ཁག་གི་ཁྲིམས་བཟོ་ཚོགས་པའི་ཕིའ་འདེམས་བསྐོ་རྟིང་མ་ཟླའི་ཚེས་བདུན་ནས་སུམ་ཅུ་ཚུགས་པ་གཏང་བྱས་སི་ཚེས་གྲངས་སྤེལ་ཏེ་ནོག་འདེམས་བསྐོའི་ཚེས་གྲངས་ཁྱབ་བསྒྲགས་མཛད་བྱས་དང་མཉམ་པོ་འདེམས་བསྐོའི་སྒྲིག་ཁྲིམས་ཀུན་ཨི་རྒྱལ་ཁག་ཀུན་ལ་ལག་ལེན་ལ་འཁྱོང་བྱས།